གསན་མཁན་རྣམ་པ་སྐུ་ཁམས་བཟང་འདི་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་འདི་ཡིན། ལས་རིམ་དེའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་དེའི་ནང་འདི་གའི་ལས་བྱེད་བཀྲ་ཤིས་དབང་ཕྱུག་ལགས་ལྷན་དུ་འབྲུག་ཡུལ་ནང་གི་བོད་མིའི་གཞིས་ཆགས་ཐོག་མའི་སྐབས་ཀྱི་གནས་སྟངས་སྐོར་ལ་བགྲོ་གླེང་ཞུ་གི་ཡིན། གནས་སྐབས་འདི་ལ་ཉེན་གཡོལ་བྱེད་རྒྱུ་གི་བསམ་པ་དང། སྤྱི་དང་གཞིས་ཆགས་དེའི་ཨ་མདོ་འབྲུག་བུམ་ཐང་ཟེར་གི་དེ་རེད་བཞག། ཕྱིས་སུ་ཨ་ནེ་འབྲུག་ནི་མ་བརྒྱད་ཅུ་གྱ་གཅིག་ལོ་སྤོས་ནས། གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་བོད་ས་ཡོངས་རྫོགས་རྒྱ་ནག་གི་དྲག་པོའི་དམག་གིས་བཙན་འཛུལ་བྱས་པའི་རྐྱེན་གྱིས་བོད་མི་ཁྱོན་ཆེ་ཞིག་བཙན་བྱོལ་དུ་འགྲོ་དགོས་བྱུང་ཡོད་པས། བཀྲ་ཤིས་དབང་ཕྱུག་ལགས་ཀྱི་ནང་མི་ཚོ་ནི་བོད་ཀྱི་ལྷོ་བྲག་སྲས་མཁར་དགུ་ཐོག་ནས་ཡིན་པས་ཁྱིམ་མཚེས་འབྲུག་ཡུལ་གྱི་ནང་དུ་སྐྱབས་བཅོལ་དུ་འབྱོར་ཡོད་པ་རེད། ཁོ་ཚོ་གཞིས་ཆགས་ལ་སླེབས་ཏེ་ཐོག་མར་ལྔ་བཅུ་ང་དགུ་ལོ་ལ་རེད་ཤག་ད་དེ་བོད་རང་བཙན་ཤོར་རེད་ཀྱི་ད་བོད་པ་མང་པོ་ཅིག་ད་བ་བཙན་བྱོལ་བ་རྒྱ་བོད་པ། དེའི་སྐབས་ཐོག་པ་ཁོ་རང་ནི་ག་ས་སླེབས་ཡོད་རེད་ཤག་ད་དེའི་གོང་ལ་ཡང་སླེབས་ཡོད་ཡང་བོད་པ། དེ་འདྲ་འདུག་ཇི་ལྟར་ཚོང་པ་དེ་འདྲ་གི་འདུག་རེད་བ་དེ་འདྲ་ཁོ་ཚོར་ཡང་བོད་པ་རྙིང་པ་ཅན་ཟེར་གྱི་འདུག་བ། ཇི་ལྟར་འབྲུག་དེ་ང་རང་ཚོའི་ཕ་ཡུལ་དང་ཐག་ཉེ་བོ་ཞེ་དྲག་རེད་ང་ཚོ་ལྷོ་བྲག་རེད་བ། ལྷོ་བྲག་སྲས་མཁར་དགུ་ཐོག་ཟེར་གྱི་འདུག་ས་ནས།

ད་ལྟ་ནི་ལྷོ་ཕྱོགས་གཞིས་ཆགས་ཆ་བཞག་པ་ཡིན་ན་ད་ད་ད་ད་ད་འདུག་བ་ད་དུས་གཞིས་ཆགས་གྲ་རྒྱས་པོ་ད་ག་རེ་ནི་འཚོ་བ་རྒྱས་བདེ་པོ་ཡོད་དེ་ལས། ཐོག་ཐོག་མར་ཇོ་ཉལ་ཚུལ་གྱིས་ད་བད་དེ་ཤིང་ནགས་ཁོ་རེ་མེད་པ་བཟོས་རྗེས་དེ་འདྲའི་བྱས་རྗེས་ད་གཞིས་ཆགས་གསར་དུ་བཙུགས་རྒྱུ་དེ་འདྲའི་བྱས་རྗེས་ད་སྐུ་ལས་སྐབས་དེ་དུས་མང་པོ་ཞེ་ཅིག་བརྒྱབ་འདུག་ང་ལ་མ་ཤོང།

གཞི་རྩ་གི་བོད་ཡིག་རེད་ཨ་ནི་དབྱིན་ཇི་རེད་ཨང་རྩིས་དང་ཨ་ནི་འབྲུག་འབྲུག་གི་སྐོར་ད་རིགས་ཁྲིད་གནང་གི་རེད་ལོང། ཅིག་བསླབ་གྲྭ་བསླབ་གྲྭ་འདི་དངོས་གནས་ཞེ་དྲག་གི་འདི་རེད་བཞག་ད་ཅིག་མ་འདྲ་ཅིག། བསླབ་གྲྭ་འདི་ད་འཛིན་གྲྭ་འདྲ་པོ་ཆ་བཞག་པ་ཡིན་ན་སྐབས་དེ་དུས་འཛིན་གྲྭ་ག་ཚོད་བར་དུ་འགྲོ་ཡ་ཡོད་རེད། འཛིན་གྲྭ་ལྔ་པ་བར་དུ་ཡོད་རེད་ལགས། ང་འཛིན་གྲྭ་གཉིས་པ་གསུམ་པ་སྤོ་མ་ཤི་འགྲོ་ཡ་མ་བྱུང་དེ་ནས་མ་ཨ་ནི་མ་རྒྱ་གར་སླེབས་རེད་བ་ལགས།

འབྲུག་གི་བུམ་ཐང་གཞིས་ཆགས་ཆ་བཞག་པ་ཡིན་ན་ད་གཞིས་ཆགས་དེ་མང་ཆེ་ངོ་སྤྲོད་ནང་ལོགས་ལ་ཡ་ཞིང་ལས་དང་ཚོང་ལས་གཙོ་བོ་རེད་ལབ་ཀྱི་འདུག་ཨ་ནི་ད་ཞིང་ཁ་བཏབ་དུས་ཞིང་ཁ་གཙོ་བོ་ག་རེ་བཏབ་ཀྱི་ཡོད་རེད་ཨ་ནི་ཚོང་བརྒྱབ་དུས་ཚོང་གཙོ་བོ་དེ་ག་རེ་བརྒྱབ་ཀྱི་ཡོད་རེད་སྐབས་དུས། ལ་བ་ཞིང་ཁ་གཙོ་བོ་ད་དེ་རེད་བཞག་ག་ས་དེ་བྲ་བོ་ད་བཏབ་གནང་གི་འདུག་བ་ལགས་བྲ་བོ་བྱས་ཨ་ནི། ཐོག་མ་དེ་གཉིས་ལས་འབྲུག་གཞུང་གིས་ཅིག་གཞིས་ཆགས་གོ་གཞིས་ཆགས་བཙུགས་དུས་ཙ་ནི་ད་གཞིས་ཆགས་དོ་སུ་བཅས་ནས་ཨ་ནི་དེ་ལས་ཞིང་ལས་རུ་བྱས་ཀྱིན་དེའི་དུས་དུ་ད་ཕྱིས་སུ་མང་པོ་ཅིག་ཡང་ན་ཚོང་ལས་ལ་ཕར་ཞུགས་འདུག་བ། ད་ཚོང་ལས་ལ་ཞུགས་པའི་དུས་ཅི་དང་ད་ཅི་ཡོང་ད་མི་གི་རིགས་དེ་དཔེར་ན་ང་རའི་གི་ཕ་མ་ཆ་བཞག་རོགས་ཞེས་ན་འདི་རེད་བཞག་ད་སྐབས་དེ་དུས་ཙ་ནི་ད་འབྲུག་ལ་ཡང་ལམ་སྲོལ་ཅིག་ཡིན་གྱི་རྒྱ་གར་ཅིག་གི་སྐྱོ་པོ་དེ་ལ་མང་པོ་ཡོད་རེད་ཅིག་རྒྱ་གར་ཡ་ད་བི་ཧར་དང་ད་བ་ནི་ལས་སྐྱོ།

སོ། ད་ནང་སྲིད་ལྷན་ཁང་གི་ངོ་སྤྲོད་ནང་བྱས་པ་ཡིན་ན་ད་འབྲུག་གི་གཞིས་ཆགས་འདི་འཛུགས་ཡག་ལ་དཀའ་ངལ་དེ་འདྲ་མང་པོ་འཕྲད་པ་རེད་ཨ་ནི་དྲུག་ཅུ་རེ་གསུམ་ལོ་ལ་ཡང་གཞིས་ཆགས་འགོ་བཙུགས། བདུན་ཅུ་དོན་གཅིག་བར་དུ་ལོ་དགུའི་ནང་ལ་ཡང་ད་མི་གྲངས་གསུམ་སྟོང་ལྷག་ཙམ་ཞིག་ཡོད་རེད་དེ་འདྲ་བཤད་ཤག་ཨ་ནི་སྐབས་དེ་དུས་ཚོང་དེ་ཚོ་བྱེད་དུས་ཙམ་པ་ཚོང་ཁང་གི་ལག་ཁྱེར།

ད་ཁོ་ཚོ་ད་ཐོག་མ་ཉིད་ནས་གོར་མ་རྒྱ་གར་རང་འགྲོ་ཡི་དེ་རེད་ཤག་གདམ་ག་ད་ཁོ་ཚོས་ད་རྒྱ་གར་ལ་ཕྱིན་པ་འདྲ་བྱས་ན་ད་དེ་དུས་ང་ཚོ་དཔེར་ན་ང་རང་ཚོ་བོད་ཀྱི་མི་མང་དེ་ལ་ཡ་གཅིག་དཔིང་རྒྱ་དེ་ཞི་ཡོད་རེད་ད་ཕྲུ་གུ་དེ་ཚོ་ལ་སློབ་སྦྱོང་བྱེད་ན་རེད་ཡ་གཅིག་ཧྲ་ཏག་ཏག་རག་གི་རེད་ཐོག་མ་ནས་གོ་ཐོག་མ་ཉིད་ནས་གོར་མ་འགྲོ་གི་ཡིན་ལབ་ཐོ་ཞིག་རྒྱབ་དོ་བ་ཡ་ཁ་ཤས་ཐོག་མ་ཉིད་ནས་མ་ད་འགྲོ་གི་ཡིན་ཐོ་རྒྱབ་ཡ་ཕྱིས་སུ་ཕྱིར་འཐེན་བྱེད་མཁན་དེ་འདྲ་བྱུང་ཤག་ད་དེ་ཚོ་ཡང་ཁོ་ཚོ་འབྲུག་གི་གཅིག་ཡ་ཤོག་གུ་དེ་ཚོ་ལ་ཡང་གཅིག་པ་སེ་ཁག་གཉིས་ཁག་ཕལ་ཆེར་གཉིས་གསུམ་ཞིག་འདུག

གཞིས་མི་ནག་རེད་བདག་ལ་ཆོས་ཟློས་གར་གནང་དང་དེ་འདྲ་ཚང་མ་གླེ་འགྱོགས་ཀྱིས་ཕལ་ཆེར་ལྷོ་བྲག་རེད། གོང་གི་གནས་ཚུལ་དེ་དག་ནི་འདི་གའི་ལས་བྱེད་བཀྲ་ཤིས་དབང་ཕྱུག་ལགས་ཀྱིས་ཁོང་གི་པཱ་ལགས་དང་ཨ་མ་ལགས་གཙོས་པའི་ནང་མི་ཚོ་གཅིག་སྟོང་དགུ་བརྒྱ་ལྔ་བཅུ་ང་དགུ་ལོར་རྒྱ་ནག་གི་བཙན་འཛུལ་འོག་ནས་བྲོས་བྱོལ་གྱིས་འབྲུག་ཡུལ་དུ་ཐོག་མར་འབྱོར་པའི་མཐོང་ཐོས་ཀྱི་གནས་ཚུལ་ངོ་སྤྲོད་གནང་བ་ཞིག་ཡིན། དེ་རིང་གི་ལས་རིམ་ཞུ་མཚམས་དེ་གར་བཞག་ཡིན་ལས་རིམ་རྗེས་མ་མུ་མཐུད་མཇལ་ཡོང།